ས་གནས་ས་ཐོག་ནས་གཏོང་ཡོང་བའི་གནས་ཚུལ་ཞིག་གི་ནང། རིང་མིན་སྤྱི་ཟླ་བརྒྱད་པའི་ཚེས་གཅིག་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་འཚེ་མེད་འདེམས་ཀ་ཐེབས་རྩ་ཁང། Foundation for Non-Violent Alternative། གི་གོ་སྒྲིག་འོག་རྒྱལ་ས་ལྡི་ལིར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་རྒྱ་གར་གྱི་གཞུང་ཚབ་ཟུར་པ་སྐུ་ཞབས Lakhan Mehrotra གཙོས་པའི་རྒྱལ་ཁབ་ཕྱི་ནང་གི་མཁས་པ་དང་ཉམས་ཞིབ་པ་གཙུག་ལག་སློབ་ཆེན་འདྲ་མིན་གྱི་སློབ་དཔོན་གཞུང་ཚབ་ཟུར་པ་སོགས་ལྷན་ཞུགས་ཀྱིས Weaponization of One China Policy རྒྱ་ནག་གཅིག་གི་སྲིད་ཇུས་ཟེར་བའི་ཤུགས་རྐྱེན་དང་དེས་ཡུལ་ལུང་གཞན་ལ་གནོན་ཤུགས་སྤྲོད་ཕྱོགས་སོགས་དང་འབྲེལ་བའི

སྐུ་ཉིད་ཀྱི་ལྷག་བསམ་ཧུར་བརྩོན་ལ་ཆེ་བསྟོད་ངོས་འཛིན་འདི་ལྟ་བུ་ཞིག་ཐོབ་པ་ནི་དངོས་གནས་འོས་ཤིང་འཚམས་པ་ཞིག་ཡིན་པ་དང་སྐུ་ཉིད་ཀྱིས་ཁེ་ན་ཌ་གི་ནང་ལ་དྲང་བདེན་དང་རང་དབང་དམངས་གཙོ་སྲ་བརྟན་གོང་འཕེལ་གཏོང་རྒྱུར་ཞབས་འདེགས་རླབས་ཆེ་ཞིག་ཞུ་ཐུབ་ངེས་ཡིན་པ་གསུངས་ཡོད་པ་རེད། ཡང་སྲིད་སྐྱོང་མཆོག་གིས་གོ་སྐབས་དེ་བརྒྱུད་ནས་སྐུ་ཉིད་ནས་བོད་དང་བོད་མིར་རྒྱབ་སྐྱོར་གཡོ་བ་མེད་པ་གནང་བ་དང་གནང་མུས་ལ་བཀའ་དྲིན་རྗེས་དྲན་ཞུ་རྒྱུ་མ་ཟད། སྐུ་ཉིད་ནས་རྒྱུན་མཐུད་དེ་བོད་དོན་ལ་རྒྱབ་སྐྱོར་དང་བོད་དོན་ཞུ་གཏུག་གནང་བ་དེས་བོད་དོན་འཐབ་རྩོད་རྒྱུན་འཁྱོངས་སྲ་བརྟན་གཏོང་བ་ལ་ཕན་ཐོགས་ཆེན་པོ་བྱུང་ཡོད་ཅེས་སོགས་གསུངས་ཡོད་པ་རེད།

རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ཡིན་ས་གནས་ས་ཐོག་ནས་གཏོང་ཡོང་བའི་གནས་ཚུལ་ཞིག་གི་ནང། རྒྱ་གར་གྱི་རྒྱལ་ས་ལྡི་ལི་རུ་རྒྱ་ནག་གཅིག་གི་སྲིད་ཇུས་ཀྱི་ཐོག་ལ་མཁས་པའི་བགྲོ་གླེང་ཞིག་འཚོགས་རྒྱུ་ཡིན་པའི་སྐོར་བློ་བཟང་དགེ་ལེགས་ཀྱིས་དབུས་སྐད་ནས་གཏོང་ཡོང་བའི་གནས་ཚུལ་ཞིག་ལ་ཉན་རོགས། རིང་མིན་སྤྱི་ཟླ་བརྒྱད་པའི་ཚེས་གཅིག་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་འཚེ་མེད་འདེམས་ཀ་ཐེབས་རྩ་ཁང། Foundation for Non-Violent Alternative། གི་གོ་སྒྲིག་འོག་རྒྱལ་ས་ལྡི་ལིར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་རྒྱ་གར་གྱི་གཞུང་ཚབ་ཟུར་པ་སྐུ་ཞབས Lakhan Mehrotra གཙོས་པའི་རྒྱལ་ཁབ་ཕྱི་ནང་གི་མཁས་པ་དང་ཉམས་ཞིབ་པ་གཙུག་ལག་སློབ་ཆེན་འདྲ་མིན་གྱི་སློབ་དཔོན་གཞུང་ཚབ་ཟུར་པ་སོགས་ལྷན་ཞུགས་ཀྱིས Weaponization of One China Policy རྒྱ་ནག་གཅིག་གི་སྲིད་བྱུས་ཟེར་བའི་ཤུགས་རྐྱེན་དང་དེས་ཡུལ་ལུང་གཞན་ལ་གནོན་ཤུགས་སྤྲོད་ཕྱོགས་སོགས་དང་འབྲེལ་བའི་མཁས་པའི་བགྲོ་གླེང་ཞིག་སྐོང་ཚོགས་གནང་གི་ཡོད་འདུག། Rebon Banerjee ལགས་ནི་གོང་ཞུས་ཐེབས་རྩ་ཁང་དེ་ཉིད་ཐོག་མར་གསར་འཛུགས་གནང་མཁན་གྲས་ཤིག་ཡིན་པ་མ་ཟད་ཐེབས་རྩ་ཁང་དེ་ཉིད་ཀྱི་ད་ལྟའི་འགན་འཛིན་ཡིན་པའི་ཐོག་རྒྱ་གར་གྱི་རྒྱལ་སྲུང་ཐོག་ལ་གནད་དོན་དབྱེ་ཞིབ་པ་ཞིག་ཀྱང་ཡིན་པ་རེད། PRC conveniently conflates this principle to cover ཐེངས་འདིའི་ཚོགས་འདུའི་ཐོག་རྒྱ་ནག་གཞུང་གིས་རྒྱ་ནག་གཅིག་གི་སྲིད་བྱུས་དེ་ལག་ཆའི་ངོ་བོ་ཐོག་ནས་བེད་སྤྱོད་བྱས་ཏེ། བོད་ཚུད་པའི་རང་ཉིད་ཀྱིས་དབང་བསྒྱུར་བྱས་པའི་ཡུལ་ལུང་ཁག་དང་ཕྱིའི་རྒྱལ་ཁབ་ཁག་ནང་ལས་སླ་པོའི་སྒོ་ནས་ཤུགས་རྐྱེན་སྤྲད་སྟངས་དང། རྒྱ་ནག་གཅིག་གི་སྲིད་ཇུས་ཞེས་པའི་མིང་ཐོག་ནས་རྒྱ་སྐྱེད་རིང་ལུགས་ཀྱི་སྲིད་ཇུས་ལག་བསྟར་བྱེད་ཕྱོགས་སོགས་ཀྱི་ཐོག་གོ་བསྡུར་གནང་རྒྱུ་ཡིན་པ་འགྲེལ་བརྗོད་གནང་བྱུང། བོད་ཀྱི་སྲིད་ཇུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་འབུམ་རམས་པ་ཚེ་དབང་རྡོ་རྗེ་ལགས་ཀྱིས། སྤྱི་བཏང་རྒྱ་ནག་གཅིག་གི་སྲིད་ཇུས་ཟེར་བ་དེར་རྒྱ་ནག་གཞུང་གིས་འགྲེལ་བརྗོད་བྱེད་སྟངས་དང་རྒྱ་གར་གྱིས་འགྲེལ་བརྗོད་བྱེད་སྟངས་གཉིས་དབར་ཧེ་བག་ཆེན་པོ་ཡོད།

རྒྱ་ནག་གཅིག་གི་སྲིད་ཇུས་ཟེར་བ་ག་འདྲ་ཞིག་ལ་གོ་དགོས་མེད་སྐོར་གསུང་བཤད་གནང་གཏན་འཁེལ་འདུག་པ་དང་ཡང་ཐའེ་ཝན་དུ་རྟེན་གཞི་བྱས་པའི College for International and National Defense Affairs ཞེས་རྒྱལ་སྲུང་དང་འབྲེལ་བའི་མཐོ་སློབ་ཀྱི་སློབ་དཔོན་འབུམ་རམས་པ་ལྕམ་ལིན་ཞིའུ་ཆིན་ལགས་ཀྱིས་རྒྱ་ནག་གཅིག་གི་སྲིད་ཇུས་ལ་འགྱུར་ལྡོག་ཞེས་པའི་བརྗོད་གཞིའི་ཐོག་གཏམ་བཤད་གནང་རྒྱུ་ཡིན་འདུག་ཡང་ཉིན་གཉིས་རིང་གི་ཚོགས་འདུའི་ཐོག་རྒྱལ་ས་ལྡི་ལིར་ཆགས་པའི་ནེ་རུ་གཙུག་ལག་སློབ་ཆེན་གྱི་སློབ་དཔོན་ལྕམ་ཏིད་ལི་སྦ་སུ་ལགས་ཀྱིས། ཐའེ་ཝན་གྱི་གནད་དོན་ཐོག་ཉི་ཧོང་གི་བདེ་འཇགས་ཞེས་པའི་བརྗོད་གཞིའི་ཐོག་གཏམ་བཤད་གནང་རྒྱུ་ཡིན་པ་དང་ཡང་དན་མཱརཀ་ནང་གི་བལ་ཡུལ་གྱི་གཞུང་ཚབ་ཟུར་པ་སྐུ་ཞབས་བྷི་ཇེ་ཁཱར་ནཱ་ལགས་ཀྱིས་རྒྱ་ནག་གཅིག་གི་སྲིད་བྱུས་དང་བལ་ཡུལ་ཞེས་པའི་བརྗོད་གཞིའི་ཐོག་གཏམ་བཤད་གནང་གཏན་འཁེལ་འདུག་གཞན་ཡང་ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་ཆགས་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཉམས་ཞིབ་སྡེ་ཚན་གྱི་འགན་འཛིན་བུ་ཆུང་ཚེ་རིང་ལགས་ཀྱིས་རྒྱ་ནག་གཅིག་གི་སྲིད་བྱུས་ཟེར་བ་དེ་བོད་ཐོག་ལག་བསྟར་བྱེད་ཀྱི་ཡོད་མེད་ཐད་གཏམ་བཤད་གནང་རྒྱུ་ཡིན་པ་དང་ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་བསྟན་འཛིན་ལྷ་སྒྲོན་ལགས་ཀྱིས་རྒྱ་ནག་གཅིག་གི་སྲིད་བྱུས་དང་ཡུ་རོབ་ཅེས་པའི་བརྗོད་གཞིའི་ཐོག་གཏམ་བཤད་གནང་བདེ་སྐྱེས་འདུག།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ནང་གསར་འགྱུར་མུ་མཐུད་དུ་ཉན་རོགས་ཤིག། རྒྱ་ནག་གི་དབང་ཡོད་གཏོང་ཡུལ་རྒྱལ་ཁག་ཚོར་གདུང་སེམས་མཉམ་བསྐྱེད་དང་ཨ་རི་ཁོ་ཚོ་ཡི་རྒྱབ་ཏུ་ཡོད་ཅེས་ཨ་མི་རི་ཀ་ཡི་བདེ་སྲུང་དྲུང་ཆེ་མཆོག་གིས་གསུངས་ཡོད་འདུག་དེ་ཡང་ཨ་རིའི་བདེ་སྲུང་དྲུང་ཆེ་མཆོག་དང་ཨ་མི་རི་ཀ་ཡི་དྲུང་ཆེ Antony Blinken རྣམ་པ་གཉིས་ཕྱི་ཚེས་ཉི་ཤུ་རྩ་བདུན་གྱི་ཉིན་ཨོ་སི་ཁྲུ་ལི་ཡ་ཡི་གྲོང་ཁྱེར Brisbane གྱི་ནང་དུ་ཕེབས་འབྱོར་བྱུང་ཡོད་པ་དང་ཉིན་གྲངས་གཉིས་ཀྱི་རིང་ཨོ་སི་ཁྲུ་ལི་ཡ་ཡི་འབྲེལ་ཡོད་དཔོན་རིགས་རྣམས་དང་ལྷན་དུ་ཡུལ་གཉིས་ཀྱི་སྲུང་སྐྱོབ་དང་ཚོང་འབྲེལ་མ་ཟད་རྒྱ་གར་དང། ཞི་བདེ་རྒྱ་མཚོ་ཡི་ཁུལ་དུ་རྒྱ་ནག་གི་ཤུགས་ཤེད་ཇེ་ཆེར་འགྲོ་བཞིན་ཡོད་པའི་གནད་དོན་སོགས་ཀྱི་ཐད་ལ་གོ་བསྡུར་གནང་རྒྱུ་ཡིན་པ་རེད་འདུག་གཟའ་པ་སངས་ཀྱི་ཉིན་ཨ་རི་ཡི་བདེ་སྲུང་དྲུང་ཆེ་ཨོ་སི་ཐིན་མཆོག་དང། Australia ཡི་བདེ་སྲུང་བློན་ཆེན་རྣམ་གཉིས་ཀྱི་མཇལ་འཕྲད་མ་གནང་གི་གོང་ལ་རྒྱ་ནག་གི་ངོས་ནས་རྒྱལ་སྤྱི་ཡི་ཁྲིམས་ལུགས་ཁག་ལ་བཙན་པོ་དབང་ཡོད་ཀྱི་ཐོག་ནས་རང་མཚམས་དཀའ་རྙོག་སེལ་ཐབས་བྱེད་བཞིན་ཡོད་པ་ལ་ཐུགས་འཚབ་ཡོད་པ་སོགས་གསུངས་ཡོད་པ་རེད། ཡང་ཁོང་གིས་རྒྱ་ནག་གི་ངོས་ནས་ཤར་དང་ལྷོ་རྒྱ་ནག་རྒྱ་མཚོ། དེ་བཞིན་འདིའི་ཁུལ་གྱི་ལྷོ་ནུབ་ཀྱི་ཞི་བདེ་རྒྱ་མཚོ་ཡི་ཁུལ་དུ་བཙན་པོ་དབང་ཡོད་བྱེད་བཞིན་ཡོད་ལུགས་གསུངས་ཡོད་པ་རེད། ཨ་རིའི་བདེ་སྲུང་དྲུང་ཆེ་ཨོ་སི་ཐིན་ལགས་ཀྱིས་ང་ཚོ་ཡི་ངོས་ནས་གཞན་གྱི་བཙན་པོ་དབང་ཡོད་ཀྱི་སྤྱོད་ཚུལ་གྱི་འོག་ནས་མཐུན་ཕྱོགས་ཡུལ་གྲུ་ཁག་དང་མཉམ་ལས་པ་ཚོ་གིས་རང་རང་སོ་སོ་ཡི་མངའ་ཁོངས་སྲུང་སྐྱོབ་བྱེད་རྒྱུར་རྒྱབ་སྐྱོར་མུ་མཐུད་དུ་བྱེད་རྒྱུ་ཡིན་པ་གསར་འགོད་པར་གསུངས་ཡོད་པ་རེད།

དེའང་ཉེ་སྔོན་སྤྱི་ཟླ་བདུན་པའི་ཚེས་དྲུག་ཉིན་དབྱིན་ཡུལ་གྱི་རྒྱལ་ས་ལོན་ཀྲོན་དུ་རྟེན་གཞི་བྱས་པའི The Business and Human Rights Resource Centre'འམ་ཚོང་ལས་དང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཟེར་བའི་ཉམས་ཞིབ་ཁང་གིས་སྙན་ཐོ་ཞིག་བཏོན་གདའ། རང་དབང་ཅན་གྱི་ཉམས་ཞིབ་ཚོགས་པ་དེས་བཏོན་པའི་སྙན་ཐོ་དེ་ཁྱབ་བསྒྲགས་བྱས་ཡོད་པའི་ནང་རྒྱ་ནག་གི་གཏེར་ཁ་སྔོག་འདོན་ཚོང་ལས་ཁང་ཁག་གིས་གཏེར་ཁ་དང་ཡང་ན་ནུས་ཤུགས་བསྐྱར་གསོ་ཆེད་དུ་དགོས་ངེས་ཅན་གྱི་རིན་ཐང་ཆེ་བའི་གཏེར་རྫས་རིགས་ཚད་རྒྱལ་ཁབ་འདྲ་མིན་ནས་འཚོལ་ཞིབ་བྱེད་པ་དང་སྔོག་འདོན་བྱེད་པ་དང་ཁྲིམས་ཐོག་ནས་ཆོག་མཆན་ལེན་པའི་བརྒྱུད་རིམ་སོགས་ཀྱི་སྐབས་སུ་རྒྱ་ཆེའི་འགྲོ་བ་མིའི་ཐོབ་ཐང་དང་ཁོར་ཡུག་བཅས་ཀྱི་ཁྲིམས་གཞི་དང་འགལ་འཛོལ་བྱས་པའི་དོན་རྐྱེན་ཆེ་ཁག་བརྒྱ་དང་བཅུ་མེད་གཉིས་བྱུང་ཡོད་པ་ཐེར་འདོན་བྱས་ཏེ་ཉེས་འཛུགས་ཤུགས་ཆེ་གནང་གདའ།

རྒྱ་ནག་གི་གཏེར་ཁ་སྔོག་འདོན་བཟོ་ཚོང་ཁང་ཁག་གིས་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གྲངས་ནས་འབར་མའི་ནང་ཟངས་སོགས་ཀྱི་གཏེར་ཁ་སྔོག་འདོན་བྱེད་འགོ་བཙུགས་ནས་སྐབས་དེ་ལ་ས་གནས་ཀྱི་ཡུལ་མི་ལ་ལས་ཀ་སྤྲོད་ཀྱི་ཡིན་པ་སོགས་བཤད་ཡོད་པ་དང། དེ་ནས་འབར་མའི་ནང་དྲག་པོའི་དམག་གིས་དམངས་གཙོའི་གཞུང་དེ་མགོ་རྟིང་བསློགས་ནས་སྤྱི་ལོ་ཉིས་སྟོང་བཅུ་གཅིག་ནས་བཟུང་སྟེ་འབར་མའི་ནང་རྒྱ་ནག་གི་གཏེར་ཁ་སྔོག་འདོན་བྱེད་ཤུགས་ཆེ་རུ་བཏང་བ་མ་ཚད། ས་གནས་ས་ཐོག་གི་ཡུལ་མི་རྣམས་འདོད་པ་མེད་བཞིན་དུ་བཙན་དབང་གིས་གནས་སྤོ་གཏོང་དུ་བཅུག་པ་སོགས་ཀྱི་དཀའ་ངལ་མང་པོ་ཞིག་འཕྲད་ཡོད་པའི་སྐོར་ཁོང་གིས་འགྲེལ་བརྗོད་གནང་བྱུང། ཡང་སྙན་ཐོ་དེའི་ནང་ནུས་ཤུགས་ཀྱི་ཆེད་དུ་དགོས་མཁོ་ཆེ་བའི་གཏེར་ཁའི་རིགས་དགུ་ཡི་ཐོན་ཁུངས་དེ་དག་གི་ཐོག་ལ་ཉམས་ཞིབ་གནང་ཡོད་པ་དང། གཏེར་རྫས་དེ་དག་ནི་དབྱིན་སྐད་དུ་ཀོ་པར་རམ་ཟངས་དང་ཨེལ་མོ་ནི་ཡམ་འམ་ཧ་ཡང་དང་ལི་ཐི་ཡམ་འམ། དངུལ་གྱི་མདོག་ཏུ་དཀར་བའི་ལྕགས་རྫས་དང། Manganese། ཟེར་བའི་ལྕགས་རིགས་ཀྱི་གཏེར་ཁ་དང། Nickel། ཞ་དཀར་དང། Zinc། ཞ་ཉེ་དང། Chromium། ཀོ་ལྕགས། Cobalt། རྫ་རྩི་དང་ལྕགས་རྩི་སོགས་ལ་བེད་སྤྱོད་བྱེད་པའི་ལྕགས་རིགས་ཀྱི་ཁམས་རྫས་དང། དེ་བཞིན་དེང་སྐབས་ལག་ཐོགས་ཁ་པར་ལ་སོགས་པའི་གློག་ཆས་དང་གློག་གི་མོ་ཊ་སོགས་ལ་དགོས་མཁོ་ཆེ་བའི་རང་བྱུང་གི་གཏེར་ཁའི་རིགས་གཙོ་བོ་དགུ་ཡི་ཐོག་ལ་ཉམས་ཞིབ་བྱས་ཡོད་པ་དང། གཏེར་རྫས་དེ་དག་ཚང་མ་ནི་ཉི་འོད་ཀྱི་ནུས་ཤུགས་མཁོ་འདོན་བྱེད་པའི་ཆེད་དུ་ཉི་འོད་འཐེན་པའི་སྒོ་པང་དང་གློག་གི་མེ་ཤུགས་རྡུལ་ཕྲན་ནུས་ཤུགས་བཅས་ཀྱི་འཕྲུལ་ཆས་རིགས་ལ་མེད་དུ་མི་རུང་བའི་གཏེར་ཁ་ཡིན་པའི་གནས་ཚུལ་སྤེལ་གདའ། རྒྱ་ནག་གི་གཏེར་འདོན་གྱི་ཚོང་ལས་ཁང་ཁག་གིས་ཨིན་ཀྲོ་ནེ་ཤི་ཡའི་ནང་གཏེར་ཁ་སྔོག་འདོན་གྱི་ཐད་ལ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་དང་ཁོར་ཡུག་གི་ཐོག་ལ་རྩིས་མེད་རྡོག་རོལ་གཏོང་བའི་གྱོད་དོན་མང་ཤོས་ཉི་ཤུ་རྩ་བདུན་ཐོན་ཡོད་པ་དང། དེ་ནས་དེ་རྗེས་པེ་རུ་ནང་བཅུ་དྲུག་དང་ཨ་ཧྥེ་རི་ཁའི་གླིང་ཕྲན་གྱི་རྒྱལ་ཁབ་ཀོང་ཀོ་ནང་བཅུ་གཉིས་དང། མཱན་མཱར་ནང་བཅུ་གཅིག་དང་ཛིམ་བྷ་བྷེ་ནང་བདུན་བྱུང་ཡོད་པ་དང་ཡང་དེའི་ཁོངས་སུ་སུམ་ཆ་གཉིས་ཏེ་འགྲོ་བ་མིའི་ཐོབ་ཐང་དང་འགལ་འཛོལ་བྱུང་ཡོད་པ་མ་ཚད་ས་སྐྱེས་རྡོ་སྐྱེས་ཀྱི་གདོད་མའི་མི་རིགས་ལ་གནོད་སྐྱོན་ཆེ་ཤོས་དེ་བྱུང་ཡོད་པའི་གནས་ཚུལ་སྤེལ་གདའ། ཡང་གལ་ཆེ་བའི་གཏེར་ཁའི་ཐོན་ཁུངས་ཡོད་སའི་རྒྱལ་ཁབ་དེ་དག་གི་ནང་རྒྱ་ནག་གི་གཏེར་ཁ་སྔོག་འདོན་གྱི་ཚོང་ལས་ཁང་ཁག་གིས་མ་རྩ་བཙུགས་ནས་ཚོང་ལས་གཉེར་བཞིན་པའི་སྐབས་སུ་ངལ་རྩོལ་བ་རྣམས་ལ་གུན་གསབ་ར་ལྟར་བཅས་ཀྱི་ཐད་ལ་རྩོད་གླེང་བྱེད་མིན་ལ་གདམ་ག་གང་ཡང་མེད་པའི་གནས་ཚུལ་སྤེལ་གདའ། དེ་ཡང་ཐའེ་ལན་ནང་བཞུགས་བཞིན་པ་དང་འབར་མའི་དམངས་གཙོ་དང་གཅིག་སྒྲིལ་གཞུང་གི་གློག་དང་ནུས་ཤུགས་ཀྱི་བློན་ཆེན་ཡུ་སོ་ཐུ་ར་ཁོང་གིས།
There have been innumerable rivers། Especially in tributaries of Ayeyarwady and also that of Sittaung River, ཅིང་བིས་ཀྱི་ཐོག་ནས་རྒྱ་ནག་གི་གཏེར་ཁ་སྔོག་འདོན་བྱེད་པ་དང་དེ་དག་གིས་འབར་མའི་གཏེར་ཁ་སྔོག་འདོན་ཤུགས་ཆེ་བྱས་པ་མ་ཚད་ཨེ་ར་བ་ཏི་གཙང་པོ་དང་སི་ཏོ་གཙང་པོ་དང་དེ་དག་གི་ཆུ་ལག་ཁག་ཅིག་གཙང་ཆུ་ཁག་གི་བརྒྱུད་ནས་གཏེར་ཁ་སྔོག་འདོན་བྱས་པའི་རྐྱེན་པས་འབག་བཙོག་ཤུགས་ཆེ་བཟོས་ཏེ་ཉ་ལ་སོགས་པ་ཤི་ནས་མེད་པ་ཆགས་པའི་གནས་ཚུལ་སོགས་ཁོར་ཡུག་ལའང་གནོད་སྐྱོན་ཤུགས་ཆེ་བཟོས་ཡོད་པ་དང། རྒྱ་ནག་གི་གཏེར་ཁ་སྔོག་འདོན་པ་ཚོས་དབྱིན་སྐད་དུ Rare Earth ཟེར་བའམ་ཆེས་དཀོན་པའི་གཏེར་ཁ་སྟེ། དེང་སྐབས་འཕྲུལ་ཆས་རིགས་ལ་མཁོ་ཆེ་བའི་གཏེར་ཁ་རིགས་མང་པོ་ཞིག་སྔོག་འདོན་བྱེད་བཞིན་ཡོད་པའི་སྐོར་འགྲེལ་བརྗོད་གནང་སོང། དེ་ནི་སྙན་ཐོ་དེའི་ནང་བོད་ནང་བོད་མིའི་འགྲོ་བ་མིའི་ཐོབ་ཐང་དང། ཁོར་ཡུག་ལ་གནོད་སྐྱོན་བཏང་བའི་གནས་ཚུལ་བཀོད་མེད་ཀྱང་བོད་ནང་དུ་ཡང་དེའི་སྐོར་གནས་སྟངས་ག་འདྲ་ཡོད་མེད་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་སུ་བཅར་འདྲི་ཞུས་སྐབས་སུ་ཁོང་གིས་གསུངས་དོན་ལ། ད་ཁྱོད་གོང་ནས་བཤད་ཡག་གི་སྙན་ཐོ་དེའི་ནང་ལོགས་ནས་ཨ་ནི་ཁོ་ཕྱི་རྒྱལ་རྒྱལ་ཁབ་ནས་ད་རྒྱ་ནག་གི་འདི་གཏེར་ཁ་སྔོག་འདོན་གི་སྐབས་སུ་ཨ་ནི་ཁོར་ཡུག་གཏོར་བརླག་བཏང་ཡ་དང་ཨ་ནི་ནས་ས་གནས་ཀྱི་མི་དམངས་ཀྱི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏང་གི་ཡོད་ཡའི་གནས་ཚུལ་དེ་རེད་འདུག་ད་དེ་ཕྱིའི་རྒྱལ་ཁབ་ནས་ཕྱི་རྒྱལ་ནས་རྒྱ་མི་གི་གཏེར་ཁ་སྔོག་འདོན་གྱིས་ཁོར་ཡུག་གཏོར་སྐྱོན་བཏང་ཡ་དང་ད་ནང་བཞིན་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དེ་འདྲ་ཚབས་ཆེན་བཏང་གི་ཡོད་ན་ད་རྒྱ་ནག་གི་དབང་བསྒྱུར་བྱེད་བཞིན་པའི་བོད་དང་ད་ཤར་ཏུར་ཀི་སི་ཐན་དང་སོག་པོ་ལ་སོགས་པ་དེ་ཚོ་ལ་ད་དཔེ་དེ། དེ་ལས་ལྡབ་མང་པོ་གི་ཁོར་ཡུག་གཏོར་བརླག་གཏང་གི་ཡོད་ཡ་དང། འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏང་གི་ཡོད་ཡ་ད་དཔེ་དེ་ང་ཚོས་ད་བཤད་མ་དགོས་ཡ་གནས་སྟངས་འདྲ་བོ་ཅིག་རེད། ད་ཕྱི་རྒྱལ་དེ་ཚོ་ལ་རྒྱ་ནག་གི་གཏེར་ཁ་སྔོག་འདོན་དེ་ཚོ་སོང་ན་ཁོ་ཚོ་ཚོང་པ་རང་གི་ངོས་ནས་གཏེར་ཁ་སྔོག་འདོན་མ་གཏོགས་ཁོ་རང་ཚོ་ལ་དེ་དམག་གི་དབང་ཆ་ཡོད་བ་མ་རེད་ཉེན་རྟོག་པ་དབང་ཆ་ཡོད་བ་མ་རེད་དེ་ཁོ་རང་ཚོ་གི་ཁོར་ཡུག་དེ་འདྲ་ཅིག་གཏོར་བརླག་དང་ས་སྟེང་གི་མིའི་གི་འགྲོ་བ་མིའི་ཐོབ་ཐང་ཡུལ་མིའི་གི་འགྲོ་བ་མིའི་ཐོབ་ཐང་དེ་འདྲ་ཅིག་གཏོར་བརླག་གཏང་གི་ཡོད་ན

ཁང་ཟིན་ད་དུས་ག་རེ་ཟེར་དགོས་རེད་ཨ་མདོ་དང་ཁམས་ནས་ཡ་དབུས་གཙང་ཕྱོགས་ལ་ལམ་ཁ་དེ་ཚོ་དཔེ་ཡར་རྒྱས་བཏང་ཟིན་ནས་ད་ལྟ་རྒྱ་ཆེ་ཆེན་པོ་རྒྱ་ཆེན་པོ་ཟིན་རྗེས་སུ་ཨ་ནི་བོད་ཀྱི་གཏེར་ཁ་སྔོག་འདོན་བྱས་ནས་ཨ་ནི་ཁོར་ཡུག་གཏོར་བརླག་གཏང་གི་ཡོད་ཡ་དང་ད་ནང་བཞིན་ཆུ་གློག་གི་ཆུ་མཛོད་བཟོ་ཡ་ལ་སོགས་པ་ཁོར་ཡུག་གཏོར་བརླག་གཏང་གི་ཡོད་ཡ་དེ་ལ་ཧང་སང་ཡ་ཚབས་ཆེན་དེ་འདྲ་ཡིན་པ་ད་ང་ཚོའི་འགྲོ་བ་མིའི་ཐོབ་ཐང་གི་ལོ་འཁོར་སྙན་ཐོའི་ནང་བཏོན་ཡོད་རེད་ཨ་ནི། དེ་ལ་དམིགས་བསལ་གྱི་སྙན་ཐོ་དེ་འདྲ་བཏོན་ཡོད་རེད། དེས་མ་ཚད་ད་ཅིག་ཕྱི་རྒྱལ་གྱི་འགྲོ་བ་མིའི་ཐོབ་ཐང་དང་ཁོར་ཡུག་སྲུང་སྐྱོབ་དེ་ཚོ་གི་སྙན་ཐོའི་ནང་ལ་ཐོན་ཡོད་རེད། ད་དེ་བོད་དང་ཕྱི་རྒྱལ་དེ་མ་འདྲ་ཡ་དེ་ག་རེད་ན་བོད་ནི་ཁོར་ཡུག་གཏོར་བརླག་བཏང་ཡ་དང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་ཡ་གཅིག་པོ་མ་རེད། ཨ་ནི་བོད་ཀྱི་རིག་གཞུང། བོད་ཀྱི་ཡུལ་སྲོལ། བོད་ཀྱི་ས་གནས་ས་ཐོག་གི་མི་དེ་ཚོ་བོད་དེ་འཚོ་གནས་བྱེད་མ་ཐུབ་ཡ་དང། ཨ་ནི་བཙན་དབང་གིས་གནས་སྤོ་བྱེད་ཡ་དང། ང་གནས་ཀྱི་ས་ཆ་འཕྲོག་ཡག་ལ་སོགས་པ་གནས་དོན་དཔེ་དེ་ཕྱི་རྒྱལ་དང་ལྡན་ན་ད་ཚབས་ཆེན་པོ་ཞིག་རེད། ད་གོང་གི་ཁྱོད་གསུང་ཡག་གི་སྙན་ཐོ་དེའི་ནང་ཕྱི་རྒྱལ་ནས་རྒྱ་ནག་གི་དེར་གང་ང་འདུང་གི་གནས་སྟངས་དེ་དེ་འདྲ་ཛ་དྲག་ཅིག་ཡིན་ན་ད་རྒྱ་ནག་གཞུང་གི་དབང་བསྒྱུར་བྱས་ཡོད་ཡག་གི་བོད་དང་ཤར་ཏུར་ཀི་སི་ཐན་དང་སོག་པོ་ས་ཁུལ་དེ་ཚོ་ལ་ད་དཔེ་དེ་བཤད་མ་དགོས་ཡག་ཅིག་རེད་ད་དེ་དཔེ་དེ་མིག་བཙུམ་བསྡད་ན་མཐོང་ཐུབ་ཡག་འདྲ་བོ་གཅིག་ཆགས་ཡོད་པ་རེད་ལགས། དེ་ནི་ཉམས་ཞིབ་ཀྱི་གནས་ཚུལ་དེའི་སྐོར་གོང་ཞུས་ཉམས་ཞིབ་ཁང་དང་དེ་འབྲེལ་ཡོད་ཉམས་ཞིབ་པ་ཁག་ལ་ཁ་པར་དང་རླུང་འཕྲིན་གྱི་ཐོག་ནས་འབྲེལ་བ་ཞུས་ཀྱང་ཉམས་ཞིབ་པ་དེ་དག་གིས་དངོས་སུ་ཤེས་རྟོགས་མེད་པའི་གནས་ཚུལ་འགྲེལ་བརྗོད་གནང་སོང། ཡང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཟེར་བའི་ཉམས་ཞིབ་ཁང་གི་སྙན་ཐོ་དེའི་ནང་རྒྱ་ནག་གི་གཏེར་འདོན་གྱི་ཚོང་ལས་ཁང། སུམ་ཅུ་སོ་དགུའི་སྐོར་འགྲེལ་བརྗོད་བྱས་ཡོད་པ་དེ་དག་གི་ནང་ནས་བདུན་གཅིག་པུས་འགྲོ་བ་མིའི་ཐོབ་ཐང་གི་སྲིད་བྱུས་དང་ཕྱི་གསལ་ནང་གསལ་མཛད་པའི་ཁས་ལེན་ཞུས་ཡོད་པ་དང། ཡང་ཚོང་ལས་ཁང་ཉི་ཤུ་རྩ་གཉིས་ཡོད་པའི་ནང་ནས་བཞི་ཡིས་མ་གཏོགས་སྐྱོན་བརྗོད་དེ་ལ་ལན་འདེབས་གང་ཡང་བྱས་མེད་པ་དང། རྒྱ་ནག་གི་ཧུའུ་ཡོའོ་ཀོ་བལ་ལྕགས་རིགས་ཁམས་རྫས་ཚོང་ལས་ཁང་གིས་ཨིན་ཌོ་ནེ་ཤི་ཡའི་ནང་ཁོར་ཡུག་ལ་གནོད་སྐྱོན་ཚབས་ཆེན་བཏང་བའི་སྐྱོན་བརྗོད་དེ་ལ་ཟོལ་ཙམ་གྱི་ངོས་ལེན་བྱས་ཡོད་ཀྱང་ཚོང་ལས་ཁང་གིས་ངལ་རྩོལ་བ་ཚོ་ལ་བཤུ་གཞོག་བཏང་བའི་ཉེས་འཛུགས་བྱས་པ་དེ་ལ་ངོས་ལེན་བྱས་མེད་པ་རེད་གདའ། ཡང་སྙན་ཐོ་དེའི་ནང་འགྲོ་བ་མིའི་ཐོབ་ཐང་དང་འགལ་འཛོལ་བྱས་པའི་གནས་ཚུལ་དེ་རིགས་བརྒྱ་ཆ་བཞི་བཅུ་ཞེ་གཉིས་དེ་ཨེ་ཤ་ཡ་དང་ཞི་བདེ་རྒྱ་མཚོའི་ཁུལ་དང་བརྒྱ་ཆ་ཉི་ཤུ་རྩ་བདུན་དེ་ལཱ་ཏིན་ཨ་མེ་རི་ཁའི་ཁུལ་དང་བརྒྱ་ཆ་ཉི་ཤུ་རྩ་བཞི་དེ་ཨ་ཧྥེ་རི་ཁའི་ཁུལ་དུ་བྱུང་ཡོད་པ་དང་ཡང་ཕྱེད་ཀ་ལྷག་དེ་ཁོར་ཡུག་ལ་གནོད་སྐྱོན་གཏོང་བ་དང་ཆུ་གཙང་མའི་ཐོན་ཁུངས་བརླག་གཏོར་གཏོང་བ་དེ་བཞིན་སུམ་ཆ་གཅིག་དེ་ངལ་རྩོལ་བ་ཚོའི་ཐོབ་ཐང་ལ་རྩིས་མེད་གཏོང་བ་དང། དེ་ནང་མང་ཆེ་བ་ལས་ཀའི་སྐབས་སུ་འཕྲོད་བསྟེན་དང་སྲུང་སྐྱོབ་ཀྱི་ཉེན་ཚབས་སོགས་ལ་སྣང་མེད་བཏང་ཡོད་པ་སོགས་ཀྱི་ཉེས་འཛུགས་ཡོད་གདའ། ཅེས་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལགས། རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་ཆེ།